རྣམ་པ་ཚོ་སྐུ་ཁམས་བཟང་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་བོད་ཟླ་དགུ་པའི་ཚེས་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཅིག་ཚེས་བདུན་རེས་གཟའ་མིག་དམར་ཉིན་གྱི་ཨ་རི་རླུང་འཕྲིན་ཁང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་དེ་བཞུགས་སྒར་རྡ་རམ་ས་ལའི་ལས་ཁུངས་ནས་སྙན་སྒྲོན་ཞུ་གི་ཡོད་ང་འཇམ་དབྱངས་རྒྱ་མཚོ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་སོག་ཡུལ་དགའ་ལྡན་ཐེག་ཆེན་གླིང་གི་མཁན་པོ་བླ་མ་གསར་དུ་བསྐོ་བཞག་བྱུང་བར་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་གནང་མཛད་ཡོད་པ་རེད། འཚམས་འཕྲིན་དེའི་ནང་ནང་པའི་ཆོས་དེ་ནི་འཚེ་བ་མེད་པ་དང་སྙིང་རྗེའི་རྩ་བ་ཅན་ཞིག་ཡིན་པས་དེས་འགྲོ་བ་མིའི་རིགས་ཀྱི་བདེ་དོན་ལ་ཕན་ཐོགས་བྱེད་པར་ནུས་པ་ཆེན་པོ་ལྡན་ཡོད་ཀྱང། དེ་ལྟར་ཡོང་དང་མི་ཡོང་གཙོ་བོ་ཆོས་ལ་ཐོས་བསམ་སློབ་གཉེར་བྱེད་རྒྱུའི་གོ་སྐབས་ཡོད་མཁན་ཁོ་ནར་རག་ལས་ཡོད་པ་བཀའ་སྩལ་གནང་ཡོད་འདུག་ལ། དེ་བཞིན་མགོན་པོ་མཆོག་ནས་དགའ་ལྡན་ཐེག་མཆོག་གླིང་གི་མཁན་པོ་བླ་མ་བགྲེས་ཡོལ་དུ་ཕེབས་མཁན་ག་བུར་རྡོ་བཞིའི་ཆོས་རྗེ་མཆོག་ལ་ལོགས་སུ་བསྩལ་བའི་གསུང་འཕྲིན་ནང། ཆོས་རྗེ་མཆོག་ནས་ནང་པའི་བསྟན་པ་ལ་ཐོས་བསམ་སྒོམ་གསུམ་གྱིས་སྟོན་པའི་དམ་ཆོས་དར་ཞིང་རྒྱས་པར་མཛད་པར་བསྔགས་བརྗོད་དང་སྦྲགས། ཆོས་རྗེ་མཆོག་གི་སྐུ་ཚེ་དེ་བཞིན་དོན་དང་ལྡན་པ་ཞིག་སྐྱེལ་གནང་ཡོད་པ་དང། དེ་བཞིན་མགོན་པོ་གང་ཉིད་ཀྱི་ལོ་མང་གི་མཛའ་བཤེས་ཡིན་པ་ཡང་བཀའ་བསྩལ་གནང་འདུག་ལ། མཐའ་དོན་མགོན་པོ་མཆོག་ནས་མཁན་པོ་བླ་མ་ལས་ཟུར་གཉིས་ཀར་ཐུགས་སྨོན་ཡང་བསྩལ་གནང་མཛད་ཡོད་པ་རེད་འདུག་ད་ལྟ་ནས་བརྩིས་པའི་མི་ལོ་ཉི་ཤུ་སྟེ་ཕྱི་ལོ་ཉིས་སྟོང་བཞི་བཅུ་ལོའི་ནང་བོད་ཀྱི་གནས་བབ་དེ་ཇི་འདྲ་ཞིག་ཏུ་གྱུར་སྲིད་པའི་གནད་དོན་འོག་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་མ་འོངས་པའི་མདུན་ལམ་འཚོལ་ཞིབ་ཅེས་པའི་ཚོགས་འདུ་ཞིག་འཚོགས་བཞིན་ཡོད་པ་རེད།
བོད་ཀྱི་མ་འོངས་པའི་མདུན་ལམ་འཚོལ་ཞིབ་ཞེས་པའི་བགྲོ་གླེང་ཚོགས་འདུ་དེ་འདི་ཚེས་དྲུག་ནས་ཉིན་གྲངས་ལྔའི་རིང་འཛམ་གླིང་ཐོག་གི་བོད་གཉན་འཕྲང་ཅན་གྱི་དུས་སྐབས་སུ་བོད་ཀྱི་ངོ་བོ་དང་བསམ་བློ། བོད་ཀྱི་མ་འོངས་འགོ་ཁྲིད་གསོ་སྐྱོང་སོགས་ཀྱི་སྐོར་ལ་བསམ་ཚུལ་བརྗེ་ལེན་དང་དེ་དང་ཕྱོགས་མཚུངས་ཚོགས་བཅར་བ་རྣམས་ལ་ཐབས་ཇུས་འཚོལ་ཞིབ་ཀྱི་ཟབ་སྦྱོང་ཞིག་ཀྱང་ཕུལ་རྒྱུ་ཡིན་པ་རེད་འདུག་དེ་ཡང་ཚོགས་ཆེན་གྱི་སྐུ་མགྲོན་གཙོ་བོའི་ཐོག་ནས། ད་ལྟའི་ཆར་ང་ཚོ་བཙན་བྱོལ་ནང་ཡོད་པའི་བོད་མི་ཚོའི་ཐོག་ཏུ་བབས་པའི་ལས་འགན་ཆེ་ཤོས་དེ་ནི་བོད་དོན་འཐབ་རྩོད་རྒྱུན་འཁྱོངས་བྱེད་རྒྱུ་དེ་ཁོ་ན་ལས་མེད་པ་རེད་ལ་རྒྱལ་སྤྱིའི་འགྱུར་འགྲོས་དང་རྒྱ་ནག་གི་ཆབ་སྲིད་ཀྱི་གནས་བབ་སོགས་ལ་བལྟ་སྐབས། བོད་མི་ཚོའི་འཐབ་རྩོད་ལ་རེ་བ་གསར་པ་ཞིག་ཡོད་པ་སོགས་གསུངས་གནང་སོང། ད་ལྟ་འཚོགས་བཞིན་པའི་བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཞེས་པའི་ཚོགས་ཆེན་དེ་ཐེངས་བཞི་པ་དང་རྒྱ་གར་ནང་བསྐོང་ཚོགས་གནང་བ་ཐོག་མ་དེ་ཆགས་ཀྱི་ཡོད་པ་རེད་འདུག་བོད་ཀྱི་མ་འོངས་མདུན་ལམ་ཞེས་པ་དེ་བོད་མིའི་སྤྱི་ཚོགས་ཁྲོད་བོད་མི་ཁག་ཅིག་གིས་དང་བླངས་ཐོག་གཉེར་བའི་ཚོགས་ཆེན་ཞིག་ལས་ཚོགས་པའི་ངོ་བོ་མེད་པ་ཞིག་རེད་འདུག་ལ། ཐེངས་འདིའི་ཚོགས་ཆེན་གྱི་ཉིན་མཐའ་མར་ཚོགས་ཆེན་དང་འབྲེལ་བའི་དམིགས་བསལ་བསྒྲགས་གཏམ་ཞིག་སྤེལ་གནང་རྒྱུ་ཡིན་པ་གསུངས་གནང་སོང། བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་ས་གནས་འགོ་འཛིན་གྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པ་དེ་བཞིན་ཁ་སང་ཕྱི་ཚེས་དྲུག་ནས་འགོ་འཛུགས་ཀྱིས་ཕྱི་ཚེས་དགུ་བར་ཉིན་གྲངས་བཞི་རིང་འཚོགས་གནང་རྒྱུ་ཡིན་པ་བཤད་འདུག། སྐབས་དེར་སྲིད་སྐྱོང་མཆོག་ནས་ས་གནས་འགོ་འཛིན་རྣམ་པར་སྤྱིར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མིའི་མི་རབས་བགྲེས་པ་དེ་དག་གི་བཀའ་དྲིན་དྲན་པའི་ཐོག་ནས་རང་ཉིད་ཀྱི་ལས་འགན་ལྷག་བསམ་རྣམ་དག་འཁྱེར་དགོས་པ་མ་ཟད་མང་ཚོགས་ནང་དུའང་ཁོང་རྣམ་པའི་མཛད་རྗེས་ལ་དྲན་སྐུལ་གནང་རྒྱུ་གལ་འགངས་ཆེན་པོ་ཡིན་པ་གསུངས་གནང་བ་དང་སྦྲགས་བཀའ་ཤག་སྐབས་བཅུ་དྲུག་པས་བོད་མིའི་འཐབ་རྩོད་དང་སྤྱི་ཚོགས་ཀྱི་གནས་བབ་སོགས་ལ་དམིགས་ཏེ་བཏོན་གནང་བའི་ཕུགས་དམིགས་ཡིག་ཆ་གཞིར་བཟུང་ས་གནས་སུ་གནས་སྡོད་འབྲེལ་ཡོད་ཁག་ནས་ལས་གཞི་བརྩམ་དགོས་པ་གསུངས་གནང་སོང། གཙོ་བོ་གྲོས་གཞི་དོན་ཚན་བརྒྱད་ཀྱི་ཐད་ལ་བཀའ་བསྡུར་དང་དེ་དག་ཀྱང་གཙོ་བོ་ས་གནས་འགོ་འཛིན་རྣམ་པས་འཛིན་སྐྱོང་གི་ལས་དོན་ལ་འགན་ཁུར་ཞུ་ཕྱོགས་གཙོས་པའི་བཙན་བྱོལ་བོད་མིའི་གཞིས་ཆགས་ཁག་གི་ས་ཁང་དང་འབྲེལ་བའི་སྐོར། དེ་བཞིན་གཞིས་ཆགས་ཁག་ལ་ས་གཞི་འདེབས་ལས་བྱེད་ཕྱོགས་ས་གནས་ཁག་ལ་ལས་གཞི་གསར་སྐྲུན་ན་གཞོན་རོགས་སྐྱོར་སོགས་ཀྱི་སྐོར་ལ་ཡིན་པ་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་རྡ་རམ་ས་ལ་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་བཅུ་གཉིས་པའི་ཐོག་རྒྱལ་ཁབ་བཞི་བཅུ་ཙམ་ནས་གློག་བརྙན་གྲངས་དགུ་བཅུ་གོ་གཉིས་གཟིགས་འབུལ་ཞུས་ཡོད་འདུག་ཀྱང་སྐབས་འདིའི་ཐོག་བོད་པ་རང་ཉིད་ནས་བཟོ་སྐྲུན་བྱས་པའི་གློག་བརྙན་མེད་པ་རེད་འདུག། འདི་ལོའི་གློག་བརྙན་དུས་སྟོན་གྱི་ཐོག་རྒྱལ་ཁབ་བཞི་བཅུ་ཙམ་ནས་འཁྲབ་ཁྲིད་གློག་བརྙན་སུམ་ཅུ་སོ་གཅིག་དང། དངོས་བྱུང་གློག་བརྙན་གྲངས་ཉིས་རྩ་གཅིག་གློག་བརྙན་ཐུང་གྲས་བཞི་བཅུ་བཅས་ཁྱོན་གློག་བརྙན་གྲངས་དགུ་བཅུ་གོ་གཉིས་གཟིགས་འབུལ་ཞུས་གནང་འདུག་འོན་ཀྱང་འདི་ལོའི་གློག་བརྙན་དུས་སྟོན་གྱི་ཁྲོད་བཙན་བྱོལ་བོད་མིའི་གློག་བརྙན་བཟོ་སྐྲུན་པའི་ཁྲོད་ནས་དུས་སྟོན་དུ་མཉམ་ཞུགས་བྱེད་མཁན་མ་བྱུང་བའི་དབང་གིས་བོད་པ་རང་ཉིད་ཀྱིས་བཟོ་སྐྲུན་བྱས་པའི་གློག་བརྙན་གཅིག་ཀྱང་མེད་པ་དང་འདི་ལོའི་དུས་སྟོན་གྱི་སྐབས་ཉེ་ཆར་བོད་ནང་འདས་གྲོངས་སུ་ཕྱིན་པའི་བོད་པའི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་པད་མ་ཚེ་བརྟན་དམ་པ་དེ་ཉིད་ཀྱི་གློག་བརྙན་གསར་ཤོས་གསའ་ཞེས་པ་དེ་དུས་སྟོན་གོ་སྒྲིག་པའི་ངོས་ནས་གཟིགས་འབུལ་ཞུ་རྒྱུའི་ཐབས་ཤེས་གང་མང་བྱས་ཀྱང་གློག་བརྙན་དེ་ཚོང་འདྲེན་གནང་མཁན་གྱི་ཆོག་མཆན་མ་ཐོབ་པའི་དབང་གིས་གཟིགས་འབུལ་ཞུ་ཐུབ་མེད་པ་དུས་སྟོན་གོ་སྒྲིག་གནང་མཁན་བོད་པའི་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་ལགས་ཀྱིས་འགྲེལ་བརྗོད་གནང་སོང། གཞི་རྩའི་འདི་ལོའི་གློག་བརྙན་དུས་སྟོན་གྱི་སྐབས་བོད་པས་བཟོས་པའི་གློག་བརྙན་མེད་ན་ཡང། བོད་པ་དང་རིག་གཞུང་གཅིག་པ་ཡིན་པའི་ལ་དྭགས་དང་འབྲུག་སོགས་ནས་བཟོ་སྐྲུན་བྱས་པའི་གློག་བརྙན་ཁག་ཅིག་གཟིགས་འབུལ་ཞུས་གནང་སོང། རྡ་རམ་ས་ལ་རྒྱལ་སྤྱིའི་གློག་བརྙན་དུས་སྟོན་དེ་བཞིན་དབུ་འཛུགས་གནང་ནས་ད་བར་མི་ལོ་བཅུ་གཉིས་ལྷག་ཕྱིན་ཟིན་པ་དང་གློག་བརྙན་དུས་སྟོན་དེ་ནི་ད་ལྟའི་ཆར་རྒྱ་གར་ནང་དོ་སྣང་ཆེན་པོ་བྱེད་ཡུལ་དུ་གྱུར་བའི་རང་དབང་ཅན་གྱི་གློག་བརྙན་གཟིགས་འབུལ་ཞུ་སའི་དུས་སྟོན་གལ་ཆེན་ཞིག་ཏུ་གྱུར་ཡོད་པ་རེད།
བོད་མདོ་སྨད་ཁུལ་ཐེ་བོ་རྫོང་གི་དགེ་འདུན་པ་དཀོན་མཆོག་གྲགས་པ་ཟེར་བ་ཞིག་རྒྱ་གཞུང་གིས་གསལ་བཤད་ཅི་ཡང་མེད་པའི་སྒོ་ནས་འཛིན་བཟུང་བྱས་ཡོད་པ་མ་ཟད། ས་གནས་མི་མང་ལའང་དམ་དྲག་ཆེན་པོ་བྱེད་བཞིན་ཡོད་པ་རེད་འདུག། དེ་ཡང་རྒྱ་ནག་གཞུང་གིས་ཆ་བགོས་བྱས་པའི་བོད་ཀྱི་ས་ཆ་ཀན་སུའུ་ཞིང་ཆེན་ཐེ་བོ་རྫོང་ཁོངས། བཀྲ་ཤིས་དགོན་པའི་དགེ་འདུན་པ་དཀོན་མཆོག་གྲགས་པ་ཟེར་བ་ཞིག་རྒྱ་ནག་གཞུང་གིས་དོན་མེད་འཛིན་བཟུང་བྱས་ནས་ཉིན་གྲངས་བཅུ་ཡས་མས་ཤིག་ཕྱིན་ཡོད་པའི་སྐོར། འདི་ག་ཨ་རི་རླུང་འཕྲིན་ཁང་ལ་རང་མིང་དངོས་སུ་བརྗོད་འདོད་མེད་མཁན་ཞིག་གིས་ས་གནས་ནས་གནས་ཚུལ་མཁོ་སྤྲོད་གནང་བྱུང་ལ། དེ་བཞིན་དཀོན་མཆོག་གྲགས་པ་ལགས་འཛིན་བཟུང་བྱས་ནས་ཉིན་གྲངས་དེ་དག་ཕྱིན་ཡོད་ཀྱང་ད་ལྟའི་ཆར་ནང་མི་ཉེ་འབྲེལ་ཚོས་དཀོན་མཆོག་གྲགས་པ་ལགས་ས་གནས་གང་དུ་ཡོད་དང་གནས་སྟངས་ཇི་ཆགས་སོགས་ཤེས་རྟོགས་གང་ཡང་བྱུང་མེད་པ་ཡང་འགྲེལ་བརྗོད་གནང་བྱུང། དེ་དང་ཕྱོགས་མཚུངས་ཉེ་ལམ་རྒྱ་ནག་གི་སྲིད་བློན་ལི་ཁེ་ཆང་འདས་གྲོངས་སུ་ཕྱིན་པའི་རྗེས་ནས་ཐེ་བོ་རྫོང་ཁོངས་སུ་མང་ཚོགས་འདུ་འཛོམས་བྱེད་མི་ཆོག་པ་དང་དྲ་ལམ་ནས་དེའི་སྐོར་གྱི་གནས་ཚུལ་བརྒྱུད་སྐུར་བྱེད་མི་ཆོག་པ་སོགས་ཀྱི་དམ་བསྒྲགས་བྱེད་འགོ་བརྩམས་ཡོད་པ་ཡང་འགྲེལ་བརྗོད་གནང་ཡོད་འདུག་མཚམས་འདི་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་འདི་ཞུས་གྲུབ་པ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་བསུ་གནང་བར་ཐུགས་རྗེ་ཆེ།